རྣམ་པ་ཚོ་སྐུ་ཁམས་བཟང་ང་བསོད་ནམས་གཡང་འཛོམས་ཡིན་འདི་ནི VOA ཨ་རིའི་རླུང་འཕྲིན་ཁང་གི་དཔེ་ཀློག་ལེ་ཚན་དེ་ཡིན། ཐེངས་འདིའི་རླུང་འཕྲིན་ཐོག་རྒྱང་སྲིང་ཞུ་རྒྱུའི་ང་ཚོའི་དཔེ་ཀློག་ལེ་ཚན་ནང་ལ་རྩོམ་པ་པོ Paulo Coelho ཡིས་བརྩམས་པ་དབྱིན་ཡིག་གི་དཔེ་དེབ་གསེར་འགྱུར་ཞེས་པ་དེའི་སྐོར་ལ་ང་ཚོའི་རླུང་འཕྲིན་ཁང་གི་ལས་བྱེད་བཀྲ་ཤིས་དབང་ཕྱུག་ལགས་དང་གླེང་མོལ་ཞུ་གི་ཡིན། བཀྲ་ཤིས་དབང་ཕྱུག་ལགས་དེ་རིང་ང་ཚོའི་དཔེ་དེབ་ངོ་སྤྲོད་ཞུ་ཡ་དེ་ཡིན་ན། ད་ཉིས་སྟོང་བཅུ་དགུ་ལོ་དེ་མཇུག་རྫོགས་པ་དང་ཉིས་སྟོང་ཉི་ཤུ་ལོ་འགོ་བཙུགས་པའི་མཚམས་ལ། དེབ་ངོ་སྤྲོད་བྱས་ཡག་པོ་ཅིག་ཆགས་འདུག་བསམ་གྱི་འདུག་དེབ་དེའི་འགྲེལ་བཤད་དང་ད་དེབ་དེའི་ཐོག་ལ། མི་ཚོས་གདེང་འཇོག་བྱེད་སྟངས་དེ་འདྲའི་གི་ཐོག་ནས། དེབ་དེ་ཡིན་ན་དབྱིན་ཡིག་ཐོག་ལ The Alchemist། ཞུ་གི་འདུག་བོད་སྐད་ཐོག་ལ་བསྒྱུར་བ་ཡིན་ན་གསེར་འགྱུར་ཞུས་ན་མི་འགྲིག་པ་གང་ཡང་མི་འདུག་བཀྲ་ཤིས་དབང་ཕྱུག་ལགས་དེབ་འདིའི་ནང་ལ་སྙིང་པོ་ག་རེ་ཞིག་ཡོད་རེད།
ལགས་འོ་འདི་དཔེ་དེབ་ད་ལྟ་གསེར་འགྱུར་དབྱིན་ཇི་སྐད་ཐོག་ལ The Alchemist ཟེར་དེ་ཨ་ནི་རྩོམ་གནང་མཁན་ད་དེ་རྩོམ་པ་པོ་གྲགས་ཅན Paulo Coelho ཁོ་རང་གིས་བརྩམས་པའི་གི་ཨ་ནི་དཔེ་དེབ་ཅིག་རེད། ད་དེབ་དེ་ནི་ད་འཛམ་བུ་གླིང་ནང་ལོགས་ལ་ད་དེ་རྩོམ་པ་པོ་དངོས་སུ་བཞུགས་པའི་ད་དེ་དེབ་མང་པོ་ཡོད་པའི་ནང་ལོགས་ནས་ཧ་ལམ་ད་སྐད་གྲགས་ཆེ་ཤོས་ལྔ་ཞིག་བདམས་བྱས་ནས་ལབ་པ་རུ་བྱེད་ན། དེ་ཁོ་རང་གི་དེ་ཕལ་ཆེར་ཕལ་ཆེར་གཅིག་ལ་གཏོགས་པ་རེད། ཨ་ནི་ཞེ་དྲག་གི་སྐད་གྲགས་ཆེན་པོ། ཨ་སྒྲུང་གི་ནང་དོན་དེ་ཚོ་གི་གཏིང་ཟབ་པོ། ང་རང་ཚོའི་ནང་ལོགས་མི་ཚེའི་ནང་ལོགས་ཨ་ནི་རྒྱུན་དུ་ནས་བལྟ་དགོས་ར་ལེགས་ཆ་ལེན་དགོས་ཡ་གི་མང་པོ་ཅིག་རེད། ད་དེ་ཅི་ད་ང་རང་ཚོའི་མི་ཚེའི་ནང་ལོགས་ལ་ཡ་ཅིག་ལས་ཀ་མང་པོ་ཅིག་ལ་ཡ་ཞུགས་ཀྱི་ཡོད་རེད་ང་རང་ཚོ་དམིགས་ཡུལ་མང་པོ་ཅིག་སེམས་ཀྱི་ཡོད་རེད་རེད་བ། ད་དེ་ཚོ་ཡ་སྒྲུབ་པའི་ལ་ཡ་ཅིག་བར་ཆད་མང་པོ་བྱུང་གི་ཡོད་རེད་ཡང་དེ་ལ་སྒྲུབ་པའི་ལ་ཡ་ཅིག་རོགས་པ་རོགས་སྐྱོར་བྱེད་མཁན་གྱི་མང་པོ་ཅིག་རག་གི་ཡོད་རེད། ད་དེ་ཚོ་ག་འདྲས་ག་འདྲས་ཅིག་ངོས་འཛིན་དགོས་རེད། ཨ་ནི་སོ་སོའི་གི་དམིགས་ཡུལ་དེ་སྒྲུབ་པ་ལ་ཡ་ཨ་ནི་སོ་སོའི་དེ་སེམས་ཁམས་ག་འདྲས་ཅིག། འཁྱེར་དགོས་ཀྱི་རེད་ཀུན་སློང་ག་འདྲ་འཁྱེར་དགོས་ཀྱི་རེད་ཟེར་གི་ལང་བ་དཔེ་དེབ་ཧང་སངས་གི་ཨ་ནི་ཡག་པོ་ཅིག་རེད། དཔེ་དེབ་འདི་ད་ལྟ་དཔེར་ན་ཁྱེད་རང་གིས་ད་ལྟ་གོང་དུ་གསུངས་པ་རེད། འཛམ་བུ་གླིང་གི་ནང་ལ་ད་ལྟ་རྩོམ་པ་པོ་སྐུ་འཚོ་ཞིང་བཞུགས་པ་དེ་ཚོའི་ནང་ནས་དེབ་སྐད་གྲགས་ཆེ་ཤོས་ལྔ་བདམས་ཟེར་ན་དེའི་ནང་ནས་གཅིག་ཐོན་གི་རེད། ཁྱེད་རང་གིས་གོང་དུ་གསུངས་སོང། དེའི་རྒྱུ་མཚན་ག་རེ་ལ་བརྟེན་ནས་ཡིན་ན།
ལང་བ་ད་འདི་གཙོ་བོ་དེ་འདི་རེད་བཞག་གཅིག་ད། ད་ང་རང་མིའི་གི་ལུས་ལ་ཡ་གཅིག་བླངས་པ་རེད་ཚང་མ་ལ་སོ་སོའི་གི་གཅིག་དམིགས་ཡུལ་རེ་རེ་ཡོད་རེད་བ་ལགས། དམིགས་ཡུལ་འདི་འགྲུབ་པ་ལ་ཡང་ད་ལྟ་མང་པོ་གཅིག་གིས་དམིགས་ཡུལ་འདི་འགྲུབ་པའི་ལ་ཡང་གཅིག་དང་པོ་ནས་ཁོ་རང་སོ་སོས་ཅིག་བཀག་བཞག་ཡོད་རེད་པ་འོ་ད་འདི་ངས་གལ་སྲིད་ལམ་དེ་ལ་ཞུགས་པ་རུ་བྱེད་ན་ལམ་དེ་དངོས་གནས་དཔེ་རང་ཅིག་ཁག་པོ་རེད་བཞག་དམིགས་ཡུལ་འགྲུབ་ས་མ་རེད། དེ་ལས་ལམ་གཞན་དེ་ལ་ཞུགས་པ་རུ་བྱེད་ན་ལས་སླ་ཡོད་རེད་ང་ཚོ་མི་ཚེའི་གི་བརྟན་པ་ཡོད་རེད་ཟེར་བྱས་ནས་ང་ཚོས་དམིགས་ཡུལ་གཙོ་བོ་འདི་བོར་བརླག་འགྲོ་མཁན་མང་པོ་ཡོད་རེད་པ། ད་ཁོ་རང་གིས་གསུང་ཡ་ལ་ཡ་དམིགས་ཡུལ་གཙོ་བོ་དེ་བོར་བརླག་མ་འགྲོ་ཡ་ཆེད་དུ་ལགས། ཨ་ནི་སོ་སོ་ངོས་ནས་ག་རེ་ག་རེ་བྱེད་དགོས་ཀྱི་རེད་ཟེར་གྱི་སྒྲུང་ཅིག་རེད། ད་དཔེར་ན་འདིའི་ནང་ལོགས་ལ་ཡིན་ན། ད་ད། མི་སྣ་གཙོ་བོ་མིང་ད་འདི Santiago ཟེར་ཡ་ཅིག་རེད་ཁོ་རང་གིས། ད་གཉིད་ལམ་ནང་ལོགས་ལ་ཡ་ཅིག་ད་ཁྱོད་རང་གལ་སྲིད་ས་ཆ་གཅིག་ལ་ཕྱིན་པ་རུ་བྱེད་ན་ཨ་ནི་གསེར་འབོར་ཆེན་པོ་ཞེ་པོ་ཞིག་རྙེད་ཀྱི་རེད་ཟེར་གྱི་ཁོ་རང་ལ་ཡ་གཉིད་ལམ་ནང་ལོགས་ཅིག་དེ་འདྲའི་ཞིག་ལམ་སྟོན་བྱུང་གི་རེད། ད་དེ་ལམ་སྟོན་དེ་ལ་ཞུགས་ཡ་ལ་ཡ་ཁོ་རང་ད་དཔེ་ད་ཁོར་གེགས་བར་ཆད་མང་པོ་བྱུང་གི་རེད། འདིའི་ནང་ལོགས་ཅིག་ད་ཁོ་རང་གི་བསམ་བློའི་ནང་ལ་ཁྱོན་ནས་མེད་ཀྱོག་གི་ཅིག་བྱ་བཞག་དེ་འདྲ་མང་པོ་བྱུང་གི་རེད། ད་དེ་ཚོ་རྗེས་ལ་ཨ་ནི་ག་ལེ་ག་ལེ་དེབ་མར་ཀློག་ཅིང་དེ་གང་འཚམས་ཅིག་ནས་མར་ལྟ་དུས་ཙ་ནས་དེ་ཚོ་གཅིག་གི་རྐྱེན་ངན་བྱུང་འགྱོག་འདི་ཚང་མ་ཨ་ནི་རྐྱེན་ངན་གྲོགས་འཆར་ལ་འབྱུང་པའི་གི་རྣམ་པ་ཅིག་ད་དེ་ཚོ་ལ་ལྟ་དུས་ཙ་ནས་ཨོ་ད་མི་ཚེའི་ནང་ལོགས་ལ་ཅིག་གི་ཡག་ག་བྱུང་ནའི་རེད་སྡུག་ག་བྱུང་ནའི་ག་རེ་ཡིན་ནའི་སོ་སོའི་གི་དམིགས་ཡུལ་དངོས་གནས་གི་མཐར་ཐུག་དམིགས་ཡུལ་འདི་འགྲུབ་པའི་ལ་ཡ་ཅིག་ཕན་ཐོགས་ཆགས་ཀྱི་ཡོད་པའི་གི་འདི་ཚོར་བ་འདི་ཤུགས་ཆེན་པོ་ཞེ་པོ་ཅིག་འདིའི་ནང་ལོགས་བསྟན་གནང་ཡོད་རེད་ལ།
ཨ་ནི་དེབ་འདིའི་ནང་ད་ཅིག་གི་མི་སོ་སོ་སོའི་བསམ་བློ་བཏང་སྟངས་གི་ལ་དཔག་པས་དེབ་འདིའི་ནང་ལ་ད་སྤྱི་ཡོངས་གི་འཛམ་བུ་གླིང་གི་ཆོས་ལུགས

ད་ལུག་རྫི་ཁོ་རང་ཉི་མ་རྟག་པར་ལུག་འཚོས་ཅིང་བསྡད་དུས་ཙ་ནས་ད་ཁོ་རང་གི་འཚོ་བ་དེ་ལུག་འཚོས་ཨ་ནི་ཞོར་ལ་ཡང་ཨ་ནི་ཡང་སེ་ཡང་སེ་དེ་ཉེ་འགྲམ་ལ་ཡོད་པའི་གི་གྲོང་ཁྱེར་དེ་ལ་ཕྱིན་རྗེས་ན་ཨ་ནི་ལུག་གཅིག་གཉིས་བཙོངས། ཨ་འདིའི་གི་ཨ་ནི་དེ་དངུལ་རག་འགྱོག་དེ་གཏོ་བྱས་ནས་ཁོ་རང་གི་ཨ་ནི་འཚོ་བ་སྐྱེལ་གི་མི་ཚེ་སྐྱེལ་མཁན་ཅིག་རེད། ད་ཉི་མ་གཅིག་ཁོ་རང་དེ་གྲོང་ཁྱེར་དེ་ལ་ཡ་ཅིག་འགྲོ་དུས་ཙ་ནས་ཨ་ནི་ད་ལམ་ཀ་དཀྱིལ་མ་ལ་ཡ་ཅིག་ས་རུབ་ཅིང་ད་ནག་ཁུང་ཆགས་ཀྱི་འདུག་ཨ་ནི་གྲོང་ཁྱེར་མ་སླེབས་པའི་སྔོན་ལ། ད་ཡིན་ན་སྟབས་ཡག་ག་ཅིག་ལ་ཨ་ནི་འདིའི་གི་ཉེ་འགྲམ་དེ་ལ་ཏག་ཏག་ཁོ་རང་ཨ་ནི་དེ་ཡེ་ཤུ་གི་ཨ་ནི་ལྷ་ཁང་རྙིང་པ་གོག་ཏོ་བྱས། སྟོང་པ་ཅིག། ཨ་འདིའི་ནང་ལོགས་ཁོ་རང་གི་ལུག་དེ་ཆ་ཚང་ཡར་བཅུག། ཨ་ཁོ་རང་འདིའི་ཉེ་འགྲམ་ནས་ཤིང་སྡོང་ཅིག་ཡོད་པ་ཤིང་སྡོང་འདི་འོག་ལ་ཉལ་ཅིང་བསྡད་ཀྱི་འདུག། ད་ཁོ་རང་གཉིད་ཁུག་ཅིང་བསྡད་དུས་ཙམ་པ་ཨ་ནི་གཉིད་ལམ་ག་རེ་བཏང་གི་འདུག་ཟེར་ན་གཉིད་ལམ་ནང་ལོགས་ལ་ཡང་སྤུ་གུ་ཆུང་ཆུང་ཅིག་ཡོང་བྱས་ཨ་ནི་ཁོ་རང་ལུག་མཉམ་དུ་རྩེད་མོ་རྩེས་བསྡད་ཀྱི་ཡོད་ཅིག། ཨ་སྤུ་གུ་ཆུང་ཆུང་དེ་གིས་ངམ་ངམ་ཤུགས་ཤུགས་ཀྱིས་ཨ་ནི་སན་ཏྲེ་གོ་ཁྱེད་རང་འདིར་བསྡད་ནས་ག་རེ་བྱེད་ག། ཁྱེད་རང། ཨི་ཇིབ་ལ་རྒྱུགས། ཨི་ཇིབ་ལ་ཕྱིན་ན་ཨ་ནི་ཁྱེད་རང་གིས་ཨ་ནི་མ་འོངས་པ་ལ་ཡ་དཔེ་གསེར་ཕོན་ཆེན་པོ་ཅིག་རྙེད་ཀྱི་རེད། གསེར་ཕོན་ཆེན་པོ་རྙེད་ནས་ཨ་ནི་ཁྱེད་རང་གི་མ་འོངས་ཀྱི་དཔེ་མདུན་ལམ་བཟང་པོ་ཞེ་པོ་ཆགས་ཀྱི་རེད། ད་གསེར་དེ་ག་པར་ཡོད་རེད་ཟེར་ན། ས་ཆ་དེ་ལ་ཡོད་རེད་ཅེས་ལབ་གྲབས་བྱེད་དུས་ཙམ་པ་ཁོ་གཉིད་སད་ཀྱི་འདུག་ཨ། ད་ས་ཆ་དེ་ཁོས་ཧ་གོ་གི་མ་རེད། ཨ་གཉིད་ལམ་ད་ག་རང་ཁོ་ཨ་ནི་དེ་མཚན་ཁ་ཤས་ཤིག་ཏོག་ཙམ་བཏང་བསྡད་དུས་ཙ་ནས། ད་ཁོས་ཨོ་ད་ཏན་ཏན་དེ་གཉིད་ལམ་དེ་ལ་གོ་བ་རྒྱག་ཡག་ཞིག་འདུག་ཅེས་ད་དེའི་སང་ཉིན་དེ་ཨ་ནི་དེ་ལ་གྲོང་ཁྱེར་དེ་ལ་ཡར་ཐོག་སླེབས་དུས་ཙ་ནས། ད་ཁོས་ཡར་མར་རྩད་གཅོད་དེ་བྱེད་དུས་ཙ་ནས་ཅིག་ཨ་ནི་ཁོས་ག་རེ་ཧ་གོ་གི་འདུག་ཅེས་དེ་ལ། གྲོང་ཁྱེར་འདིའི་ནང་ལོགས་ལ་ཡང་རྨོ་ལགས་ཅིག་བཞུགས་ཡོད་རེད། རྨོ་ལགས་དེ་ཨ་ནི་དེ་གཉིད་ལམ་ལ་རྒྱུས་མངའ་ཡོད་དེ་འདྲ་རེད། གཉིད་ལམ་དེ་འདྲར་གོ་བ་བརྒྱབ་ཅིང་གོ་བ་ལེན་ཐུབ་མཁན་དེ་འདྲ་རེད། ཨ་ཁོ་རང་གིས་རྩད་གཅོད་བཏང་ཅིང་མཐའ་མ་རྨོ་ལགས་དེ་རྙེད་ཀྱི་འདུག། རྨོ་ལགས་དེ་རྙེད་དུས་ཙ་ནས་ཨ་ནི་དེ་རྨོ་ལགས་དེར་ད་ཁོ་རང་གིས་ཏོག་ཙམ་ཞུས་ནས་ད་ང་གཉིད་ལམ་དེ་འདྲ་དེ་འདྲ་ཞིག་ཡང་སེ་ཡང་སེ་བཏང་གི་འདུག་ཟེར་དུས་ཙ་ནས་རྨོ་དེ་གིས་ཨོ་ད་དེ་དངོས་གནས་གཉིད་ལམ་ཡག་རྟགས་ཞེ་པོ་ཞིག་རེད་ཤག་ཏན་ཏན་ཁོ་རང་ཁྱོད་རང་ལ་ཡ་དཔེ་གསེར་ཕོན་ཆེན་པོ་རྙེད་ཀྱི་འདི་དེ་རྟགས་དང་རྟེན་འབྲེལ་དེ་ཚོ་དངོས་གནས་དཔེ་ཤུགས་ཆེན་པོ་འདུག་ས་ཆ་དེ་ག་པར་རྙེད་ཀྱི་ཡོད་མེད་དེ་ངས་ཁྱེད་རང་ཏག་ཏག་ཅིག་བཤད་ཀྱི་ཡིན། ཨ་མ་འོངས་པ་ལ་གསེར་དེ་ཁྱོད་རང་ལ་ཡང་ལག་སོན་བྱུང་ན་དེ་ནས་ཨ་ནི་དུམ་བུ་བཅུ་རུ་བཏང་པའི་དུམ་བུ་གཅིག་ང་ལ་ཚུར་སྤྲད་དགོས་རེད་ད་ཟེར་གྱི་འདུག་ཨ་ནི་སན་ཏྲེ་གོ་གིས་ཡིན་དང་ཡིན་ངས་ཁྱོད་རང་དུམ་བུ་བཅུ་རུ་བཏང་པའི་དུམ་བུ་གཅིག་དེ་སྤྲད་ཀྱི་ཡིན་ལབ་དུས། ཨ་རྨོ་དེ་གིས་གསེར་དེ་ད་ལྟ་ཨི་ཇིབ་ལ་ཡོད་པའི་གི་ཨ་ནི་རྒྱལ་ཁང་རྙིང་པ་ད་ལྟ་དེ་ད་ཟུར་གསུམ་ཅན་གྱི་ད་པི་ར་མིཌ་ཟེར་དེ་ཡོད་རེད་པ། པི་ར་མིཌ་ཀྱི་འོག་ལ་འདུག། ཁྱེད་རང་འདིའི་འགྲམ་ལ་ཕྱིན་ནས་ཨ་ནི་དོ་ས་ཆ་ཏག་ཏག་ལབ་ཅིང་འདིར་ས་བྲུས་པར་བྱུང་ན་དེ་ནས་རྙེད་ཀྱི་རེད་ཟེར་ཅིང་ཏོག་ཙམ་ད་ལམ་སྟོན་བྱེད་ཀྱི་འདུག་ད་ཁོ་དགའ་ཐག་ཆོད་ཅིང་ཨ་ནི་འོ་ཡིན་དང་ཡིན་ཟེར་ཅིང་ད། ད་དེ་འདྲ་ཅིག་ལ་ཁོ་མར་ཏོག་ཙམ་ད་རྨོ་དེའི་ནང་ནས་མར་ཐོན་འགྲོ་དུས་ཙམ་ནས་ཡང་མི་ཏོག་ཙམ་ཡ་མཚན་ཞིག་ཐུག་གི་འདུག་ཁོ་ལ་མི་དེ་གིས་ག་རེ་ཟེར་གྱི་འདུག་ཅེ་ན། ང་ལུང་པ་གཅིག་གི་རྒྱལ་པོ་ཡིན། ཅི་ད་ང་དཔེ་རྒྱལ་པོ་རེད་དེ་ཡིན་ནའི་ང་དཔེ་ཁོ་རང་རྒྱལ་པོའི་གི་རྣམ་པར་ཡོང་གི་མེད། ངས་ག་དུས་ཡིན་ནའི་ཅིག་ཆས་མ་འདྲ་བ་བྱས་ཅིང་མི་ལ་སེམས་ཤུགས་སྤར་གི་ཡོད། ཨ་ཁྱེད་རང་ད་ལྟ་ལས་ཀ་དོན་ཆེན་གྲུབ་པ་རེད་ཤག་ཨ་ནི་བཀྲ་ཤིས་བདེ་ལེགས་ཡོད་ད།

ཡང་ཁོ་ལས་ཀ་ཅིག་བྱས་ཡང་ཕར་ལོག་ཡའི་རྩིས་རྒྱག་དུས་ཙམ་པ་ལ་ཡང་ཁོ་རང་གི་སེམས་པའི་ནང་ལོགས་ལ་ཨོ་ད་དེ་ཡོང་གི་མ་རེད་ད་སྔོན་མ་ཁྱོད་རང་དེ་རྨོ་མོ་དེ་གིས་ལམ་སྟོན་བྱེད་རྒྱུ་རེད་ད་རེ་ཞིག་ཁྱོད་རང་གཉིད་ལམ་དེ་རང་ཆགས་ཞུ་ཟེར་བྱས། ད་མཐའ་མ་ཁོས་འབད་བརྩོན་བྱས་བྱས་བྱས་བྱས་བྱས་ནས་མཐའ་མ་ཅིག་ག་རེ་བྱེད་ཀྱི་འདུག་ལབ་ན་ད་ཁོ་རང་ལ་ཅིག་བུ་མོ་ཞིག་ཐུག་གི་འདུག་ད་ལྟ་དེ་ལ་ཁྲོན་པའི་ཁྲོན་པ་ནང་ལ་ཆུ་ལེན་དུས་ཁྱོད། ཨ་རེ་བུ་མོ་འདི་དང་ཁོ་གཉིས་བར་ལ་ཡ་ཅིག་ཕར་ཚུར་ཅིག་སེམས་པ་ཤོར་བྱས་ནས་ཁོ་གཉིས་བར་དགའ་པོ་ཆགས། ཨ་རེ་བུ་མོ་འདི་གིས་གིས་ཁོ་ལ་ཟེར་གྱི་འདུག་ད་ཁྱོད་རང་གི་དངོས་གནས་མ་འོངས་དེ། མ་འོངས་ཀྱི་ལམ་སྟོན་དེ་འདྲ་བྱུང་པ་རེད་ཨ་ཁྱོད་རང་གི་དངོས་གནས་ཏེ་མདུན་ལམ་དེ་འདི་ཆགས་བསྡད་པ་རེད། ཨ་ངས་ཁྱོད་རང་འདི་ལ་བཀག་ན་ཡོང་གི་མ་རེད། ཨ་ཁྱོད་རང་འདི་རྒྱུགས། ཨ་ཁྱོད་རང་ཕྱིན་ཚར་ན་རྗེས་མ། ཨ་ནི་ཕ་ནས་ཨ་ཁྱོད་རང་གི་དམིགས་ཡུལ་དེ་གྲུབ་ན་ཚུར་ཤོག་ང་གཉིས་ཆང་ས་རྒྱག་གི་ཡིན་ཅེས་ལབ་ཀྱི་འདུག་ཨ་ནི་ཁོས་ད་བེ་ཏོ་ར་མོ་ལ་བརྩེ་བ་ཡོད་ནའི་བེ་ད་འདི་བློས་བྱས་ནས་ད་འགྲོ་གི་འདུག་དངོས་གནས་ད་བེ་ཏོ་སོ་སོ་གི་དམིགས་ཡུལ་དེ་སྒྲུབ་པའི་ཆེད་དུ་ར། ཨ་ཐ་མ་དེ་ཕ་གི་ལ་ཨི་ཇིབ་ལ་སླེབས་ཨ་ནི་ཁོ་རང་ས་འདྲུ་བའི་སྐབས་དུ་ལ་གཞི་ནས་ད་གསེར་དེ་རྙེད་ཀྱི་ཡོད་དམ་མེད་ཟེར་ཅིག་ཨ་འདིའི་གི་སྒྲུང་ལང་བ་དཔེར་ཅིག་ཧང་དེ་ཧང་སངས་དགོས་ཅིག་དེ་ལ་བཞག་ད་དེ་མང་ཚོགས་ནང་ལོགས་ལ་གལ་སྲིད་དེ་དངོས་གནས་དཔེ་དེབ་དེ་ཀློག་འདོད་ཡོད་པ་སྲིད་ན་དེ་ད་དྲ་རྒྱ་ཁང་དེ་ལ་ཕེབས་ན་ཨ་ནི་དེ་ཨལ་ཁེ་མིས་ལབ་ན་ཨ་ཏོག་ཙམ་ཕལ་ཆེར་རྙེད་ཀྱི་རེད་ལགས་འོང་དེ་ཧ་ལས་ཀྱི་ཐུགས་ཁུར་དེ་འདྲ་འགྱེལ་ཡོང་པ་རེད་དངོས་གནས་དཔེར་ཅིག་གེ་ད་དེ་ནས་སོ་སོའི་མི་མི་ཚེའི་ནང་ལོགས་ཅིག་དམིགས་ཡུལ་ག་རེ་ཡོད་ན་དེ་སྒྲུབ་ཡ་ལ་ཡ་ཕན་ཐོགས་སྒྲུབ་ཡ་ལ་དངོས་གནས་ཁེ་ཕན་ཆེན་པོ་ཞིག་ཡོད་བསམ་གྱི་འདུག་ལགས་འོང། དེབ་དེ་མཐུག་པོ་ཞེ་དྲག་གང་ཡང་མི་འདུག་ཤོག་གྲངས་ག་ཚོད་ཡོད་མེད། ཤོག་ཤེས་སོང། གྲངས་ཏག་ཏག་དྲན་གྱི་མི་འདུག་ཕལ་ཆེར་བརྒྱ་དང་འགའ་ཞིག་ལགས་འོང།
དེ་ག་ནང་བཞིན་ད་དེབ་དེ་ག་དུས་པར་དང་པོ་བརྒྱབ་འདུག་ཨ་ནི་དེ་ནས་བཟུང་ནས་ཨ་ནི་མི་མང་གི་ངོས་ནས་ད་ཀློག་པ་པོའི་ངོས་ནས་དེབ་དེ་ལ་མཐོང་ག་འདྲས་ཅིག་བཞག་འདུག། ལགས།

རེད་བ། དེའི་རྗེས་ལ་ཨ་ནི་གཞི་ནས་དེབ་ཅིག་ཡང་ཟླ་བ་ཁ་ཤས་ཀྱི་དེབ་ཅིག་སྒྲིམ། དེབ་ཉོ་མཁན་དེ་མི་གཅིག་རང་ཅིག་རང་ཅག་ཁོ་རང་ཡོང་ནས་ཉོ་རྒྱོག་དེ་རེད། ཨ་ནི་དེབ་ཁང་དེས་འུ་ཐུག་བྱས་ནས་ད་ཁྱེད་རང་དེབ་འདི་བྲིན་གྱི་མི་འདུག་ཟེར་ཕར་རང་ཅིག་བཞེས་རོགས་བྱེད་ཟེར་དེབ་དང་ད་ཁོ་རང་གིས་ཅིག་ད་ག་ལོར་འདི་བདག་དབང་དེ་ཆ་ཚང་ཁོ་རང་ཕུལ་ཤག་ད་ཡིན་ནའི་ཁོ་རང་གིས་དེབ་འདིའི་དམིགས་ཡུལ་ཁོ་རང་སོ་སོའི་གལ་སྲིད་མ་འོངས་པ་ལ་མདུན་ལམ་གྱི་གྲུབ་འབྲས་ཡོད་ན་དེ་གློད་རྒྱུ་ཡོད་མ་རེད་ཟེར་གྱི་འདི་བརྗོད་གཞི་དེ་ག་རང་ཡིན་དུས་ཙམ་པ་ཁོ་རང་གིས་གློད་མི་འདུག་ཨོ་ཏན་ཏན་འདི་སྐད་ཅིག་ཡོང་གི་རེད་དེབ་འདི་དངོས་གནས་དཔེ་དེབ་ཡག་པོ་ཡོད་བསམ་བྱུང་ཁོ་རང་གིས་ཁྱོན་རང་ནས་སེམས་ཤུགས་མ་ཆག་བྱས་ནས་ཨ་ག་ལེ་ག་ལེ་ག་ལེ་དེབ་ཁང་ཆེ་ཅིག་ལེན་འདུག་བ། དེབ་ཁང་ཆེ་ཅིག་ལེན་དུས་ཙམ་ན་ཨ་ནི་ག་ལེ་ག་ལེ་ག་ལེ་ལམ་འགྲོ་གྱུར་ཤག། ཨ་འདི་ལམ་འགྲོ་གྱུར་བ་ཙམ་མ་ཟད་ད་བེད་ཀོ་ར་གློག་བརྙན་དཔེར་ན་ཨ་མི་རི་ཀ་ནང་ལོགས་ཡིན་ནའི་མི་གྲགས་ཅན་མང་པོ་ཅིག་གིས་དེབ་འདི་བེད་ཀོ་ར་ག་དུས་ནས་རྒྱུན་དུ་ནས་དཔེར་ན་ཨོ་པི་ར་ཝིན་ཧྥི་རི་འདྲ་པོ་བྱས་ན་ག་དུས་ནས་དེབ་འདི་ཨ་ནི་མོ་རང་གི་དེ་ཉེ་འཁྲིས་ཀྱི་ཟུར་ལ་བཞག་གི་ཡོད། ཨ་དེབ་འདི་དངོས་གནས་དཔེར་ཅིག་ཡག་པོ་འདུག་ཅེས་ཟེར་གྱི་འདུག་དེ་ག་ནང་བཞིན་པ་བིལ་ཀི་ལིན་ཏིན་རེད་ཨ་དེ་ག་ནང་བཞིན་པ་ད་དེ་ཨ་མི་རི་ཀ་གི་གཞས་མ་གྲགས་ཅན་མེ་ཌོ་ན་རེད་ཨ་དེ་ག་ནང་བཞིན་པ་ཡང་གཞས་པ་གྲགས་ཅན་ད་ད་ཧྥི་རིལ་ཝི་ལིམ་སི་ཁོ་རང་གིས་བེད་ཀོ་ར་ཞེ་པོ་ཅིག་ལང་བ་ད་དེ་བསྟོད་བསྔགས་གནང་གི་འདུག་ད་ཧ་ལམ།

ད་དེ་པཱ་ལོ་ཁལ་ལོ་ཁོ་རང་ཆ་བཞག་པ་རུ་བྱས་ན་ད་དེ་དེ་དངོས་སུ་བཞུགས་པའི་ད་ལྟ་རྩོམ་པ་པོ་སྐད་གྲགས་ཆེ་ཤོས་ད་ཏོག་ཙམ་སྤྱི་དང་ཡང་དེ་རིམ་པ་དེ་ཅིག་དེང་གི་དུས་དེབ་ཁག་མང་པོ་ཞིག་ཡོད་དེ་དུས་དེབ་ཁག་མང་པོའི་ནང་ལོགས་ལ་ཡང་དེ་སྐད་གྲགས་ཆེ་ཤོས་ལྔའི་ནང་ལོགས་ཁོ་རང་བསླེབས་ཀྱི་འདུག་ད་མང་པོ་ཞིག་ནང་ལོགས་གཉིས་པ་གསུམ་པ་དེ་རུ་བསླེབས་ཀྱི་འདུག་ཁོ་རང་ལ་འོང་ད་དེའི་དཔེ་དེབ་དེ་ལ་འོང་ཞེ་དྲག་གི་ལམ་ལྷོང་བྱུང་རྒྱུ་བ་ཅིག་རེད་ཤག་བྱས་ཙང་དང་པོ་དང་པོ་ཡང་ལམ་ལྷོང་བྱུང་ཡ་ལ་ཏན་ཏན་དཀའ་ལས་བྱུང་ཤག་ལོ་ཉི་ཤུ་རྩ་ལྔ་ཙམ་ཅིག་འགོར་འདུག་བ། ལོ་ཉི་ཤུ་རྩ་ལྔ་ཚན་རེ་བསྐོར་དུ་གདན་དོན་ཁོ་རང་དཔེ་སེམས་ཤུགས་མ་ཆག་བྱས་ནས་ཁོ་རང་གི་དེབ་ཁང་ལྟ་འདི་པར་སྐྲུན་གྱི་ཁང་དེ་འདྲར་ཡར་བཅར་བྱས་ནས་མདོ་སོ་མཐའ་མ་ལའང་ལམ་ལྷོང་ཞེ་དྲག་ཡག་པོ་བྱུང་ཤག་ལ། ད་དེ་རིང་ཁ་སང་ཡིན་ནས་དེབ་ཁང་ལ་འགྲོ་ན་དེབ་སྐད་གྲགས་ཆེ་ཡག་གི་གྲས་སུ་བརྩིས་ཀྱི་ཡོད་རེད་བ། ལགས་རེད། ད་ཐོག་མར་བརྒྱད་ཅུ་གྱ་བརྒྱད་ལོ་ལ་པར་སྐྲུན་བྱས་པ་ནས་བཟུང་སྟེ་ད་ད་ལྟ་ལོ་ཉི་ཤུ་རྩ་གྲངས་འགྲོ་ཚར་རེད་བ། ད་ལྟ་དེབ་དེ་པར་བརྒྱབ་ནས་ད་དུང་ཡིན་ནས་ཁོ་སྐད་གྲགས་ཆེན་པོ་ཆགས་བསྡད་ཡོད་རེད། དེ་ག་ནང་བཞིན་ད་འཛམ་བུ་གླིང་གི་སྐད་ཡིག་མང་པོ་ཅིག་ནང་བསྒྱུར་འདུག་ཨིན་ཇི་ནང་བསྒྱུར་ཡོད་རེད། French སྐད་ནང་བསྒྱུར་ཡོད་རེད། སྐད་མང་པོ་ནང་བསྒྱུར་འདུག་ལྷག་པར་དུ་ཁ་ཆེའི་རྒྱལ་ཁབ་ནང་ལ་དེབ་འདི་ངོས་ལེན་བྱེད་མཁན་ཡག་པོ་བྱུང་འདུག་དེ་ཁྱད་ཆོས་ག་རེ་ལ་བརྟེན་ནས་ཡིན་ནམ།
ལགས་ད་འདི་ཁྱད་ཆོས་འདི་ལའང་ཅིག་ད་ད་འགྲོ་བ་མི་ལ་དམིགས་པའི་དེབ་ཅིག་ཡིན་དུས་ཙམ་ནས་ཅིག་ད་ད་དེབ་ཡིན་ནས་རེད་གློག་བརྙན་ཡིན་ནས་ག་རེ་ཡིན་ནས་ཅིག་སྒྲུང་ཅིག་བཤད་དགོས་ཀྱི་འདུག་ན་ཁོ། འདི། གཟིགས་མོ་བ་ཁག་མང་པོ་ཅིག་ལ་དོ་བསམ་དང་འབྲི་དགོས་ཀྱི་ཡོད་རེད་བ་ཅིག་དཔེར་ན་ཆ་བཞག་ན། ཅིག་སྒྲུང་ཅིག་བྲིས་པ་བཞིན་འོ་སྒྲུང་འདི་བོད་པས་དགའ་པོ་ཅིག་རེད་ཟེར་འོ་དབྱིན་ཇིས་ཞེ་དྲག་དགའ་ས་མ་རེད་ཟེར་འདུག་ད་ཁོ་རང་གི་སྒྲུང་འདི་ནི་འགྲོ་བ་མི་ཡིན་པ་ཙམ་གྱིས་ཚང་མས་དགའ་མོས་བྱེད་དེབ་ཅིག་དེ་འདྲའི་གི་ངས་ཚོར་བ་སྐྱེས་པ་ཅིག་བྱུང། ད་ག་རེ་ཡིན་ཟེར་ན་འགྲོ་བ་མི་ཡིན་ཕྱིན་ཆད་ལ་སོ་སོའི་གི་ད་མི་ཚེ་འདི་ལ་སྐྱེས་པའི་གཞུག་གུ་ལ་སོ་སོའི་དམིགས་ཡུལ་འཇོག་རེད་དམིགས་ཡུལ་འདི་འགྲུབ་པ་ལ་ཚང་མས་འབད་བརྩོན་བྱེད་ཀྱི་ཡོད་རེད་མང་པོ་ཅིག་གིས་འོ་དམིགས་ཡུལ་འདི་འགྲུབ་ས་མ་རེད་ཟེར་ནས་ལམ་སང་ཁོ་རང་སེམས་ཤུགས་ཆག་བྱས་ནས་མར་སྡོད་མཁན་མང་པོ་ཡོད་རེད། ད་འདི་ལའང་སོ་སོའི་དམིགས་ཡུལ་དང་འབྲེལ་བ་ཡོད་དུས་ཙམ་ན་ད་འགྲོ་བ་མི་སུས་ཀློག་པ་རུ་ཤེས་ནས་འོ་འདི་དངོས་གནས་དེབ་འདི་ང་ལ

ཅིག་གིས་སོ་སོའི་མིག་མ་མཐོང་ས། ཅིག་གིས་འཇིག་རྟེན་ཁམས་དང་དཀོན་མཆོག་དང་དེ་འདྲས་ཀྱིས་ཁྱེད་རང་ལ་རྒྱབ་སྐྱོར་དང་རོགས་གནང་གི་ཡོད་རེད། དེ་འདྲས་ཅིག་ཟེར་གྱི་ཡོད་ས་རེད་བ།
ལགས་རེད་ཤག་དེ་འདྲ་རེད་ཤག་ད་འདི་ནང་ལོགས་ལ་འདི་རེད་ཤག་ལགས་འོ་ཅིག་ད་སོ་སོའི་དམིགས་ཡུལ་ཅིག་འགྲུབ་པའི་གི་དཔེ་ཁོ་རང་དཔེ་ཁོ་རང་དཔེ་ཞེ་པོ་ཅིག་གིས་སོ་སོ་ལ་དཔེ་འདོད་པ་ཆེན་པོ་ཡོད་པ་ཡིན་ན་ཟེར་བ་ད་འདོད་པ་ཆེན་པོ་བྱས་ན་འགྲིག་གི་མི་འདུག་ད་གི་ཚེ་སོ་སོའི་དམིགས་ཡུལ་འདི་དངོས་གནས་འགྲུབ་པའི་གི་དཔེ་ཁོ་རེ་བ་དང་སོ་སོའི་དངོས་གནས་གི་དཔེ་འགྲུབ་དགོས་ཡོད་བསམ་བསམ་གྱི་ཤུགས་ཆེན་པོ་ཞེ་པོ་ཞིག་ཡོད་པ་ཡིན་ན། ཨ་སོ་སོ་ཙམ་མ་རེད་སོ་སོའི་གི་ཉེ་འཁོར་རེད་ད་ག་རང་བྱས་ན་འཇིག་རྟེན་ཁམས་ཡོངས་སུ་རྫོགས་པས་ཨ་ནི་སོ་སོ་ལ་ཡ་ཅིག་རོགས་སྐྱོར་གནང་བྱས་ནས་མཐའ་མ་དམིགས་ཡུལ་འགྲུབ་པ་ལ་ཡ་ཨ་ནི་ཕན་ཐོགས་འགྲུབ་གི་རེད་ཟེར་བ་ཅིག་འདུག་ད་འདི་དངོས་གནས་ཀྱི་རེད་ཤག་ད་ཅིག་ད་ད་འདི་གཏམ་དཔེ་ད་ག་རང་དབྱིན་ཇི་ཙམ་མ་རེད་ད་ཧིན་དི་ནང་ལོགས་ལ་ད་ག་རང་བསྒྱུར་ཡོད་རེད་བ་བྱས་ཙང་འདི་ལགས་འོ་ཞེ་དྲག་གི་རླབས་ཆེན་པོ་རེད་ཤག་ལང།
མཐའ་མ་དེ་ལ་རྩོམ་པ་པོ་གྲགས་ཆེན Paulo Coelho སྐོར་ལ་འགྲེལ་བཤད་གནང་དང་ཁོང་རྒྱལ་ཁབ་ག་པ་ལ་བཞུགས་གི་ཡོད་རེད། ལགས་འོ་ཅིག་ད་ཁོ་རང་མི་རིགས་འདི Brazil གི་མི་རིགས་ཅིག་རེད་ཤག་ཨ་ནི་ཁོ་རང་རྩོམ་པ་པོ་ད་གྲགས་ཆེན་ཅིག་དེ་ཡིན་པ་དེ་ད་སྨོས་མི་དགོས་པ་བྱས། ད་ཁོ་རང་ཆུང་དུས་ནས་ཅིག་ད་ཅིག་རྩོམ་པ་པོ་བྱེད་དགོས་བསམ་བསམ་དེ་ཁོ་རང་གི་རྒྱུད་ལ་ག་དུས་ནས་ཡོད་པ་ཞིག་རེད་ཤག་རེད་བ། ད་ཡིན་ནའི་ཁོ་རང་ཕ་མ། ཁོ་རང་གི་པ་ལགས་དེ་ཡང་འདི་རེད་ཤག་ག་རེ་ཟེར engineer ཞིག་རེད་འདུག་བ། ཅིག་གི་འཆར་འགོད་དང་དེ་འདྲའི་གི་ཐོག་ལ་ཡང་ཅིག་མཁས་དབང་ཞིག་རེད་ཤག། ད་ཁོ་རང་ཚོའི་འདོད་པ་ལ་ཡང་ཅིག་ད་སོ་སོའི་བུ་དེ་ད་ག་རང་དེ་ལ་ཡང་ཅིག་ཞུགས་ན་བསམ་འདོད་པ་ཆེན་པོ་ག་དུས་ནས་ཅིག་ག་ལ་དགོངས་པ་ཅིག་འདོད་པ་བྱུང་འདུག་དེ་དེ་ནས་ད་ཁོ་རང་དབྱིངས་སུ་གས་བྱུང་མི་འདུག། ཨ་ནི་ཁོ་རང་གི་ཏོག་ཚོད་ཕུར་རུ་ཆེ་ཇི་ལྟར་བྱུང་སྟེ་ཕ་མ་དེ་ཚོས་ཁོ་རང་དངོས་གནས་རིག་ཚོ་མ་ཟིན་པ་རེད་བསམ་བྱས་ནས་བར་ཅིག་ལ་བཙོན་ཁང་ལ་ཐེངས་མ་གསུམ་བྱས་ནས་བཏང་འདུག་བཙོན་ཁང་ཟེར་ནས་ད་དེའི་སྨྱོན་པའི་གི་སྨན་ཁང་དེ་འདྲ་ལ་ཐེངས་མ་གསུམ་བྱས་ནས་བཏང་ཤག་ཨ་ནི་ལགས་ད་མཐའ་མ་ད་ཁོ་རང་ཅིག་ད་ཕ་མའི་གི་འདོད་པ་གཞིར་བཟུང་གིས་ཁྱོན་ནས་མ་བྱུང་ནས་ཨ་ནི་ཁོ་རང་ཅིག་ཁྲིམས་དང། ཁྲིམས་ཀྱི་སློབ་སྦྱོང་གི་ཐོག་གནང་ཡས་ཀྱི་འཆར་གཞི་བཞག་བྱས་ནས་ཁྲིམས་ཀྱི་སློབ་གྲྭ་ཅིག་ལ་ཕྱིན་བཞག་ད་དེ་ལ་ཞུགས་ཐུབ་མ་དེ་མ་ཞུགས་པ་བྱས་བྱས་ནས་ཐ་མ་དེ་ད་ག་ལེ་ག་ལེ་ཨ་ནི་ཚུར་དེ་ནས་ཨ་ནི་ཁོ་རང་གི་ཅིག་ད་གློག་བརྙན་དང་གཞས་དང་དེ་འདྲས་ཀྱི་ཅིག་གི་ཚིག་དེ་འདྲ་མང་པོ་བྲིས་གནང་བཞག་ཨ་ནི་ག་ལེ་ག་ལེ་དེ་ཚོ་ཅིག་ལམ་ལྷོང་ཡག་པོ་བྱུང་འདུག་དེ་ད་ཁོ་རང་ཅིག་གི་རྒྱུན་དུ་ནས་ཁོ་རང་འདོད་པ་དེ་རྩོམ་པ་པོ་བྱེད་འདོད་པ་ཡོད་འདུག་ཟེར་ན་ཨ་ནི་གཞི་ནས་ཨ་ནི་ཆ་ཚང་ཕར་བཞག་གནང་བྱས་ནས་ཨ་ནི་ཁོ་རང་ལའང་ད་རྩོམ་པ་པོ་གྲགས་ཅན་ཅིག་འདོགས་སུ་ཆགས་ཀྱི་ཡོད་རེད་བཞག་གནང།
ལགས་ལགས་སོ་ད་ལྟ་ཡིན་ན་ད Paulo Coelho གི Alchemist ཟེར་གསེར་འགྱུར་ཞེས་དཔེ་དེབ་འདི་ཡིན་ན་དཔེ་དེབ་འདི་ཐེངས་གཉིས་པ་དེ་ཆགས་འདུག་དེ་ནས་མུ་མཐུད་ནས་དཔེ་དེབ་མང་པོ་ཅིག་ཁོ་རང་གིས་རྩོམ་ཡོད་རེད་བ། ལགས་རེད། ལགས་འོ། བཀྲ་ཤིས་དབང་ཕྱུག་ལགས་ནས་དེ་རིང་ང་ཚོ་ལ་དེབ་ཡག་པོ་ཅིག་ངོ་སྤྲོད་གནང་སོང་ཐུགས་རྗེ་ཆེ་ཞུ་གི་ཡིན། ལགས་སོ་ཐུགས་རྗེ་ཆེ་གོ་སྐབས་སྤྲད་པ། རྣམ་པ་ཚོས་ང་ཚོའི་དཔེ་དེབ་ལས་རིམ་གསན་གནང་བར་ཐུགས་རྗེ་ཆེ་ཐེངས་རྗེས་མའི་ལས་རིམ་ནང་བསྐྱར་དུ་མཇལ་ཡོང།